ཉིན་མོ་རིན་པོ་ཆེ་མི་མང་པོ་ཞེ་པོ་ཅིག་ཐུག་བསྡད་དུས་ཨེ་ནི་ཅིག། ད་ཡིག་ཆ་མང་པོ་ཞེ་པོ་ཅིག་གཟིགས་དགོས་ཡོད་ན་གཟིགས་ཀའི་དུས་ཚོད་མེད་ཙང། ཨེ་ནི། ཡིག་དེབ་དེ་འདྲའི་མང་པོ་ཅིག་དགོང་དག་ལས་ཁུངས་གྲོལ་དུས་ཨེ་ནི་ཤག་ལ་བསྣམས་ཕེབས་ཀྱི་ཡོད་རེད། ཡང་མིན་ན་ལས་ཁུངས་ལ་ཕྱི་པོ་བཞུགས་ནས། སང་ཉིན་ལས་བྱེད་གཞན་པ་ཚོ་ལས་ཁུངས་ཡོང་དུས་ཨེ་ནི་ཚང་མ་རིན་པོ་ཆེ་གི་དམར་རྟགས་བསྐྱོན་ནས་བཟོ་བཅོས་རྒྱབ་དགོས་ཡས་ཚང་མ་བཟོས་ཚར་ཤག་ཟེར་དེ་འདྲའི་ཟེར་ད་སྐད་ཆ་དེ་འདྲའི་དེ་འདྲའི་དེ་ལ་སོགས་པ་ད་སྐམ་པའི་མང་པོ་ཡོད་རེད། བྱེད་དུས་ག་རེ་ཟེར་དགོས་རེད་ད། ཞིག་གིས། ཁོ་སྤྱི་པའི་ལས་སྐལ་གྱི་ལས་ཀ་ཅིག་ཡིན་ན། ཨེ་ནས་གཟབ་གཟབ་བྱས་ནས་འདི་སེལ་ཡས་ཀྱི་ཐབས་ལམ་ག་རེ་འདུག་བྱས་ནས་བལྟས་བྱས་ནས་སྐུ་ལས་བསྐྱོན་མཁན་ཞིག་རེད་འདུག་མ་གཏོགས་གི་དུ་ཁོ་ཅིག་ཁྱི་ཟ་ཕག་ཟ་བྱས་བྱས་དུས་ཚོད་སྐྱེལ་ཡས་བཟོ་འདྲ་དེ་འདྲས་ཅིག་གནང་གི་མེད་པ་དེ་ཚོ་ད་གསལ་པོ་རང་ཞིག་རེད་དེ་འདྲས་ཡིན་དུས་ད་སྐྱབས་མགོན་རིན་པོ་ཆེ་གི་ད་དབུ་བ་དཔུང་འདེགས་ཀྱི་ཞབས་ཕྱི་ཞེ་པོ་གཅིག་ཞུས་ཡོད་པ་དེ་ང་ཚོས་ད་ཐོག་མར་སློབ་གྲྭར་བསྡད་དུས་སློབ་ཕྲུག་སོགས་ལ་སློབ་སྦྱོང་བསླབ་ཡས་དེ་ནས་ཝ་ར་ཎ་སི་ལ་བཞུགས་དུས་ཨ་ནེ་གཅིག་གི་མཛད་པ་ཕྲིན་ལས་ག་རེ་བསྐྱངས་ཡོད་མེད་རེད་བ། ཨ་ནེ་རིམ་པས་རིམ་པས་ད་སྤྱི་འཐུས་ཚོགས་གཙོ་ལོ་མང་པོ་དེ་འདྲའི་གནང་རེད། བཀའ་བློན་ཁྲི་པ་ལོ་མང་པོ་དེ་འདྲའི་གནང་རེད། དུས་ཚོད་ཚང་མའི་སྐབས་ལ་ཡང་གཅིག་གིས་ངས་བྱས་བཞག་ཡོད་འཇོན་བཞག་ཡོད་བཏང་བཞག་ཡོད་ཟེར། ཕལ་ཆེར་ངས་གོ་མ་མྱོང་དེ་འདྲའི་གསུངས་པ་རིན་པོ་ཆེན་གྱིས། ལྷག་པར་དུ་ད་ལྟ་བཀའ་བློན་ཁྲི་པ་དེ་འདྲས་གྱུར་པའི་སྐབས་ལ་རིན་པོ་ཆེན་གྱིས་གཏམ་བཤད་ག་རེ་གནང་སོང་ཟེར་ན། ང་བཀའ་བློན་ཁྲི་པ་མ་ཆགས་གོང་ལ་གནས་སྟངས་དེ་འདྲས་དེ་འདྲས་ཅིག་འདུག་ཨ་ནི་ང་བཀའ་བློན་ཁྲི་པ་ཆགས་ནས་ངས་དེ་འདྲས་དེ་འདྲས་འགྱུར་བ་བཏང་ཡོད་དེ་འདྲས་དེ་འདྲས་ཡར་རྒྱས་བཏང་ཡོད་ཟེར། ཧ་ལམ་གསུང་གི་མི་འདུག་ཨ། དེ་མ་དགོས་གི་ད་ངས་ཅིག་བཀའ་བློན་ཁྲི་པའི་མིང་བཏགས་ཅིག་ཁུར་ནས་ལོ་མང་པོ་ཕྱིན་ཁ་ཕྱིན་རེད་དེ་ངས་ཕན་ཐོགས་ཀྱི་ལས་ཀ་གས་གས་བྱུང་མ་སོང། ཨ་ནི་ཚང་མ་ལ་དགོངས་དག་ཞུ་ཡས་ཡིན་ཟེར་ཅིག་དེ་འདྲས་གསུང་གི་འདུག་ཨ། དེ་བཞིན་དེ་ཚོ་ངས་གཅིག་བསམ་བློ་ཡག་པོ་བཏང་ན། སྐྱེས་བུ་དམ་པའི་རྟགས་ཟེར་ན་རེད་ད་རྩ་ཆེན་པོ་ཞེ་པོ་ཅིག་རེད་བསམ་གྱི་འདུག་གཞན་ཚོ་ད་ང་ཚོ་སུ་ཡིན་ན། སོ་སོས་ལས་ཀ་བྱས་པ་དེ་མ་ཐག་ལ་གཅིག་ཀུན་སློང་ངན་པ་མེད་ན་ཡང་གཅིག་བྱས་ཡོད་ཟེར་བཤད་ཤོར་གྱི་རེད་པ། ད་དེ་ཚོ་རིན་པོ་ཆེས་མ་གསུངས་དེ་འདྲས་གནང་གི་འདུག་བ། ད་དོན་དུ་དཔེ་མཚོན་གཅིག་ངས་ག་རེ་ཞུ་ཡས་ཡོད་ཟེར་ན། ཉེ་ཆར་ད་ལྟ་རིན་པོ་ཆེ་གི་ངོ་ཤེས་པ་ཅིག་གིས་ཨ་ཅག་ཅིག་གིས་རིན་པོ་ཆེ་ལ་ལོ་མང་བཅར་འདྲི་ཞུས་ཡོད་ཤག་པ་ཅིག་གིས་ད་རིན་པོ་ཆེ་གི་ལོ་རྒྱུས་ཅིག་དེབ་ཅིག་ང་ཚོ་པར་རྒྱབ་རོགས་ཟེར་སླེབས་སོང་དེ་ང་ཚོའི་རྩར་ཡོད་ད་ད་ལྟ་ཕལ་ཆེར་ཚར་བ་འདྲ་བོ་ཅིག་ཡིན། ད་དེབ་དེ་ཀློག་པའི་སྐབས་དེ་ལ་ཨ་ནི་ང་ཚོ་ཅིག་ཡང་དག་བཅོས་བྱེད་དགོས་ཡས་དང་དེ་འདྲའི་གཞན་དག་རིན་པོ་ཆེན་གྱི་ཅིག་གི་སྐུ་ཚེ་གི་ལོ་རྒྱུས་འདྲ་བོ་ག་པར་ག་པར་ཐོན་ཡོད་ན་ཟེར་བལྟ་ཡོང་དུས། ཞེ་དྲག་རང་རྙེད་ཡས་མི་འདུག། སྤྱིར་བཏང་རིན་པོ་ཆེན་གྱིས་ཅིག་བཀའ་སློབ་གནང་བཞག་པ་དང་གསུང་བཤད་གནང་བཞག་པ་དེ་འདྲའི་དཔེ་དེབ། དེ་ཕལ་ཆེར་བཅོ་ལྔ་ཉི་ཤུ་ཅིག་དཔེ་མཛོད་ཁང་རང་ལ་འདུག། ད་རིན་པོ་ཆེན་རང་གི་ད་རྣམ་ཐར་ཟེར་ན་རེད་སྐུ་ཚེའི་ལོ་རྒྱུས་ཟེར་ན་རེད་ཅིག་བལྟ་ཡོང་དུས། ང་ཚོ་དཔེ་མཛོད་ཁང་གིས་སྔོན་མ་དེབ་ཅིག་བཏོན་ཡོད་རེད་ག་རེ་ཟེར་ད་ལྟ། Journey to Tibetan Journey to Democracy ཟེར་ཅིག།

ཨོ་དེ་འདྲས་རེད་ཤག། དེ་འདྲས་ཡིན་དུས་ད་ཁོ་ཅིག་ང་ང་ཟེར་ཡས་དེ། ཕར་བཞག་བྱས་ནས་སྤྱི་པའི་ལས་ཀ་རང་རང་བྱེད་མཁན་ཅིག་ད་དཀོན་པོ་རེད་བ་དེང་སང་ནང་ལ་དེ་གསལ་པོ་ཞེ་པོ་ཅིག་ཆགས་ཤག། ད་ད་ལྟ་ངས་དྲན་ཐོ་ཅིག་ཞུས་བཞག་ན་སྐྱོན་རང་མི་འདུག་ང་ཚོ་བཀའ་བློན་ཁྲི་པའི་ཀྱི་འགྲན་རྩོད་ཅིག་གི་སྐབས་ལ་རིན་པོ་ཆེན་གྱིས་འོས་ཤོག་བླུགས་གར་ཕེབས་ཡོད་མ་རེད། དེ་མ་ཕེབས་པའི་རྒྱུ་མཚན་དེ་ག་རེ་ཡིན་ན་ཟེར་དྲིས་ཡོང་དུས་རིན་པོ་ཆེན་གྱི་ལྟ་ད་དེང་སང་ང་དང་ང་ངས་བྱས་ཡོད་ངས་བཏང་ཡོད་ཟེར་མཁན་རྐྱང་རྐྱང་རེད་འདུག་བ་ཟེར་ཤག་རིན་པོ་ཆེན་དེ་ཐུགས་མ་མཉེས་པ་བྱས་ནས་འོས་ཤོག་བླུགས་གར་ཕེབས་ཡོད་མ་རེད། འོ་དེ་དང་དེ་ལ་སོགས་པའི་གི་ད་ཅིག། རྣམ་ཐར་ཡག་པོ་ཅིག་ཞིབ་ཚགས་པོ་ཅིག་བལྟས་པ་ཡིན་ན། ཨེ་ནི་སྐྱེས་བུ་དམ་པའི་གི་ད། དོན་རྟགས་གསལ་པོ་ཞེ་པོ་ཅིག་ཡོད་རེད་བ་དེ་འདྲས་ཅིག་རེད་འདུག་བ་ད་སྙིང་བསྡུས་རང་ཅིག་ཞུས་ན། ད་མདོར་བསྡུས་ན། ཨེ་ནི་བོད་པའི་གི་གནས་ཚུལ་ཉག་ཕྲ་བོ་ད་ཆགས་འཇིག་སྐབས་འདི་ལ། དངོས་གནས་དྲང་གནས་ཅིག་ག་རེ་ཟེར་རེད། སྐྱབས་མགོན་རིན་པོ་ཆེན་གྱི་ད་ཅིག། མཛད་པ་འཕྲིན་ལས་དང་དགོངས་གཞི་འདི་ཚོ་ཡང་ནམ་མཁའ་ལ་བཏེག་མཁན་གྱི་ད་སྐྱེས་བུ་དམ་པ་གལ་ཆེ་ཤོས་ཅིག་ཆགས་བསྡད་ཡོད་རེད། འོ་དེ་འདྲ་ཞིག་རེད་འདུག་ད་ལྟ་ཡང་རིན་པོ་ཆེ་ད་དགུང་ལོ་བརྒྱད་ཅུ་བརྒལ་འང་ད་ད་ནས་བཟུང་བ་ན་ཞེས་ཕེབས་འགྲོ་གི་ཡོད་རེད་དེ་ད་ལྟ་ཡང་རིན་པོ་ཆེ་གི་ཕར་ཚུར་ཕེབས་ནས་གསུང་ཆོས་གནང་ཡས་དང་དེ་ནང་བཞིན་དགའ་ལྡན་ཕོ་བྲང་ལ་ཅིག་སློབ་སྟོན་གནང་ཡས་དང་དེ་ལ་སོགས་པའི་གི་ཕྱག་ལས་མང་པོ་ཞིག་ད་ལྟ་གནང་བསྡད་ཀྱི་ཡོད་རེད་མ་གཏོགས་གི།

ཟམ་གདོང་རིན་པོ་ཆེན་ལ་སོགས་པ་དང་སུ་སུ་སུ་དང་སུ་ཡིན་ན་ཡང་དངོས་གནས་དྲང་གནས་སྐྱེས་བུ་དམ་པ་དང་ད་ལས་ཀ་བྱེད་མཁན་ཡག་པོ་དེ་འདྲ་ཡོད་ན། དུས་ཚོད་ལ་བྱུང་ན་མི་དེ་ཚོ་ཞལ་བཞུགས་པའི་སྐབས་ལ་རོགས་པ་བྱེད་དགོས་ཡ་རྒྱབ་སྐྱོར་བྱེད་དགོས་ཡ་ཆ་ཚང་ཅིག་བྱེད་ཐུབ་ཡས་དེ་བྱེད་དགོས་ཡོད་རེད། ད་ཨེ་ནི་གལ་ཆེ་ཤོས་གཅིག་ག་རེ་ཟེར་ན། སྔོན་བྱོན་སྟོན་པའི་རྣམ་ཐར་རྗེས་འཇུག་གདུལ་བྱའི་ཉམས་ལེན་ཞེས་བཤད་པ་ནང་བཞིན་གྱི་གཅིག་ག་རེ་ཟེར་བ་རེད། ག་རེ་ཟེར། ཐར་འདོད་ཁྱོད་ཀྱང་དེ་བཞིན་བསྐྱང་འཚལ་ལོ། ཟེར་རྗེ་རིན་པོ་ཆེན་གྱི་རྟོགས་བརྗོད་ནང་ལ་གསུངས་པ་ནང་བཞིན་གྱི། ད་གལ་ཆེ་ཤོས་དེ། ཁོང་རྣམ་པས་ཀྱི་གནང་བའི་ཀྱི་མཛད་རྣམ་འདི་ལ། སེམས་གཏིང་ནས་ཡིད་འཕྲོག་གི་ཡོད་ན། ད་ང་ཚོས་ཀྱི་ལས་ཀ་བྱེད་དགོས་ཀྱི་ཡོད་རེད། བྱས་ཙང་དེ་འདྲས་ལ་ཁྱེད་རང་ཚོས་ཀྱི་ད་ལྟ་གྲ་སྒྲིག་བྱེད་མཁན་ཚོ་ཀྱི་ཁྱེད་རང་ཚོ་དེ་འདྲས་ལ་དགོངས་པ་འཁོར་ཡོད་ཀྱི་རེད་བ་དེ་བྱས་ནས་ད། བསྟན་སྲིད། ཛ་དྲག་གི་དུས་སྐབས་འདིར་བོད་མིའི། བསམ་བློ་གཏོང་ཕྱོགས་དང་ལས་འགན་ཟེར་བཞག་འདུག་བ། བྱས་ཙང་དེ། གཅིག་བྱས་ན་དེའི་བརྗོད་གཞི་དེ་ལྗིད་པོ་རང་ཅིག་རེད་གཅིག་བྱས་ན། ཁོ། ལས་འགན་ག་རེ་ཡིན་པ་རྟོགས་ཡས་དེ་ཞེ་དྲག་ཁག་པོ་ཟེར་མཁན་མ་རེད། དཀའ་ལས་ཁག་ཤོས་དེ་ག་རེ་ཟེར་ན་ལག་ལེན་བསྟར་ཡས་དེ། ལག་ལེན་བསྟར་ཡས་དེ་ཉི་མ་གཅིག་མ་རེད་གཉིས་མ་རེད་ལོ་གཅིག་མ་རེད་ལོ་གཉིས་མ་རེད་ད་དཔེ་དེ་གང་ཐུབ་ཐུབ་ཅིག་རྟག་པ་རེ་བཞིན་ལག་ལེན་བསྟར་དགོས་ཀྱི་ཡོད་རེད་བ། འོ་དེ་འདྲས་བྱེད་དུས་ད་དེ། ང་ཚོའི་བོད་པའི་གི་གནས་སྟངས་དང་པོ་གལ་ཆེ་ཤོས་དེ་ང་ཚོ་བོད་པའི་གནས་སྟངས་དེ་ད་ལྟ་ཡང་ཉག་ཕྲ་བོ་ཞེ་པོ་ཅིག་བསྡད་བྱས་བསྡད་དེ་ཡོད་བསམ་པ་འདྲ་ཅིག་དང། ད་ལྟ་ཡང་ང་ཚོ་སྐྱབས་བཅོལ་ལ་ལུང་པ་བསྡད་དེ་ཡོད་སོ་སོ་ལུང་པ་མེད། རེད་བ། ཕར་ཚུར་འགྲོ་དགོས་ཡོད་ན་དཔེར་ན་ང་ཚོ་རྒྱ་གར་དང་བལ་ཡུལ་བསྡད་མཁན་ཡིན་ན། ཁོ། ལོ་རེ་རེ་རེའི་ནང་ལོགས་ལ་ཁོ། ལུང་པ་དེ་ན་བསྡད་ཆོག་ཡས་ཀྱི་ཆོག་མཆན་ཞུས་ཏེ་སྒུག་གི་ཡོད་རེད། ག་དུས་དཔེ་ཡོང་མིན་ཧ་གོ་ཡ་ཡོད་མ་རེད་དུས་ཚོད་འགྱུར་བ་ཅིག་ཕྱིན་ན་རེད་བ། ང་ཚོ་སྣང་བ་དག་ནི་གི་འདུག་བསྡད་བསྡད་ཀྱི་ཡོད་རེད་མ་གཏོགས་ཀྱི་གནས་སྟངས་དེ་འདྲས་ཅིག་ཆགས་བསྡད་ཡོད་རེད། བྱས་ཙང་ང་ཚོ་མིའི་ལུང་པ་དེ་ནི་མི་ལ་རེ་བ་བཅོལ་ནས་བསྡད་བསྡད་ཡོད་པས་འདི་ལྟར་རྩ་འདྲི་བྱེད་རྒྱུ་ཡོད་མ་རེད། ད་དེ་དྲན་པའི་སྒོ་ནས་ཁོ་སེམས་སྡུག་འདྲ་ཅིག་བྱས་མྱ་ངན་འདྲ་ཅིག་བྱས་གཟིགས་གས་གཟིགས་དགོས་མ་རེད་དེ་དེ་དྲན་པའི་སྒང་ནས་ཨེ་ནི། དངོས་གནས་སོ་སོ་གི་དོན་དག་དང་ལུང་པ་བསྐྱར་གསོ་བྱེད་ཡས་ཡིན་ན་རེད་ད། ཅིག་གི། སོ་སོའི་རིག་གཞུང་བསྐྱར་གསོ་བྱེད་ཡས་ཡིན་ན་རེད་ད་དེ། ཏག་ཏག་བྱུང་ཡས་ཆེད་དུ་ང་ཚོ་གིས་ད་འབད་བརྩོན་བྱེད་དགོས་ཀྱི་ཡོད་རེད་བ། དཔེར་ན་ད་ལྟའི་གནས་སྐབས་ལ། གཙོ་བོ་ཅིག་བཤད་པ་ཡིན་ན་ང་ཚོས་ད་འགན་ཆེ་ཤོས་དེ། བོད་པའི་ཆོས་དང་རིག་གཞུང་ལྷག་པར་དུ་སྐད་ཡིག་འདི་ཚོ་མ་ཉམས་རྒྱུན་འཛིན་བྱེད་ཡས་དེ་ལ་ཤུགས་ཞེ་བོ་ཅིག་རྒྱབ་དགོས་ཀྱི་ཡོད་རེད་ད། དེ་ཤུགས་ཞེ་བོ་རྒྱབ་དགོས་ཀྱི་རེད་ག་རེ་ཟེར་ན་ང་ཚོས་བོད་དོན་འཐབ་རྩོད་བྱེད་ཡས་དང་ལྷག་པར་དུ་སྐྱབས་མགོན་རིན་པོ་ཆེ་གིས་ཨེ་ནི། ཅིག། གནས་སྐབས་རིང་རང་བཙན་གྱི་སྐོར་དེ་ཐད་ཀར་མ་གསུངས་པ་བྱས་ནས་ཨེ་ནི། ག་རེ་ཟེར་དགོས་རེད་ད། ཅིག་རྒྱ་མི་མཉམ་དུ་བསྡད་ན་འགྲིག་གི་རེད་ཟེར་བཀའ་གནང་ཡས་དེ་ག་རེ་བྱས་ནས་གནང་གི་ཡོད་རེད་ཟེར་ན། ཁོ་ང་ཚོ་བོད་པས་ཀྱི་སོ་སོའི་ལུང་པ་ལ་རྒྱ་མི་འོག་ལ་ཡིན་ན་འདྲ་ག་བ་ཡིན་ན་འདྲ་སོ་སོའི་ལུང་པ་ལ་སོ་སོའི་ཀྱི་ཆོས་དང་རིག་གཞུང་སྐད་ཡིག་ཐུན་མོང་མ་ཡིན་པའི་ཡོད་བ་འཛམ་བུ་གླིང་སྤྱི་ལ་ཞི་བདེ་སྤྲད་ཐུབ་མཁན་གྱི་དེ་འདྲས་ཀྱི་རིག་གཞུང་རྩ་ཆེན་པོ་དེ་འཛིན་མཁན་གྱི་གོ་སྐབས་བྱུང་ན་ཨེ་ནི་འགྲིག་གི་འདུག་ཟེར་དེ་གསུང་གི་ཡོད་རེད་བ། དེ་བྱེད་དུས་ད་ང་ཚོ་ནམ་རྒྱུན་ག་རེ་བྱེད་དགོས་རེད་ཟེར་ན། ད་བོད་ནང་ལ་དེ་འདྲས་ཀྱི་ཆོས་དང་རིག་གཞུང་དང་སྐད་ཡིག་འཛིན་སྐྱོང་བྱེད་ཡས་ཀྱི་གོ་སྐབས་མི་འདུག་ཟེར་ཅིག་ད། ང་ཚོ་སྐད་འབོད་ཞེ་བོ་ཅིག་བྱེད་ཀྱི་ཡོད་རེད། དེ་བདེན་པ་རེད་ཡ་རེད། ཡིན་ན་ཡང་དེ་སྐད་འབོད་བྱས་པ་ནང་བཞིན་སེམས་གཏིང་ནས་དེ། ཅིག་ག་རེ་ཟེར་བ་ར་དེ་ཛ་དྲག་གི་བསམ་བློ་འདྲ་བ་ཅིག་དང་སེམས་གཏིང་ནས་དེ་ལ་དངངས་སྐྲག་འདྲ་ཅིག་ཡོད་ན། ཨ་ནི་ང་ཚོ་ཉི་མ་རྟག་པ་རེ་བཞིན་སོ་སོའི་ཆོས་དང་སྐད་ཡིག་རིག་གཞུང་སྲུང་སྐྱོབ་བྱེད་ཡས་ལ་ལས་ཀ་བྱེད་དགོས་རེད་བ། དེ་ལས་ཀ་བྱེད་དགོས་རེད་ཟེར་དུས་ཆོས་དང་སྐད་ཡིག་རིག་གཞུང་སྲུང་སྐྱོབ་བྱེད་མཁན་དེ་ལོ་གཞོན་པ་ཚོས་སྦྱང་དགོས་རེད་ཟེར་གཅིག་པུ་མ་རེད་མི་རྒན་པ་ཚོས་ཀྱང་སྦྱང་དགོས་ཀྱི་ཡོད་རེད། མི་རྒན་པ་སུ་ཡིན་ན་ཅིག་དངོས་གནས་དྲང་ནས་ཅིག་ཡི་གེ་ཆག་གི་ཆོག་གི་ཅིག་མེད་ན་འབྲི་ཤེས་ཅིག་འབད་བརྩོན་བྱེད་དགོས་རེད་བ། ཅིག་ནང་ཆོས་འདི་ཚོ་ཡིན་ན་ཅིག་དཔེ་དེབ་མིག་ཤེལ་བརྒྱབ་དགོས་ཡོད་ན་བརྒྱབ་བྱས་ནས་དོན་དག་འདི་ཚོ་ཧ་གོ་ཡའི་དོན་དག་ལ་ཤུགས་ཅིག་བརྒྱབ་དགོས་ཟེར་ནས་སྐྱབས་མགོན་རིན་པོ་ཆེས་ཡང་སེ་བཀའ་གནང་གནང་བ་ལྟར་ང་ཚོ་བཀའ་འགྱུར་བསྟན་འགྱུར་འདི་ཚོ་ཡར་བརྩིགས་བཞག་ཡས་མ་རེད་ཟེར་དེ་སློབ་སྦྱོང་བྱེད་ཡས་ཀྱི textbook རེད་གསུང་གི་འདུག་བ། དེ་བྱེད་དུས་གཅིག། ད་དེང་རབས་ཀྱི་སློབ་སྦྱོང་རེད། ཨེ་ནི། གནའ་སྔ་མོའི་གི་ད་ང་ཚོ་ཤེས་ཡོན་སློབ་སྦྱོང་རེད་ག་རེ་ཡིན་ན་དེ་ཚོ། དཔེ་དེ་འབད་བརྩོན་ཤུགས་ཆེན་པོ་ཅིག་བྱེད་དགོས་རེད་སྔར་དང་མ་འདྲ་བ་བྱས། ངས་ནམ་རྒྱུན་འདི་བཤད་བསྡད་ཀྱི་ཡོད། རྗེ་བཙུན་མི་ལའི་རྣམ་ཐར་ཅིག་ངས་བཤད་བསྡད་ཀྱི་ཡོད། རྗེ་བཙུན་མི་ལ་ལ། ཨ་ནི་ཁོ་རང་གི་ཨ་ཁུ་ཨ་ནེ་གིས་སྡུག་པོ་ཞེ་བོ་ཅིག་བཏང་བ་བྱས་ནས་དཀའ་ངལ་ཆེན་པོ་འཕྲད་པའི་སྐབས་ལ། ཨ་ནི་ཨ་མ་དེ་གིས་རྗེ་བཙུན་མི་ལ་མཐུ་སྦྱང་ག་བཏང་རེད་བ། མཐུ་སྦྱང་ག་བཏང་དུས་ཨ་མ་དེས་ནི་མིག་ཆུ་དང་བཅས་ནས་རྗེ་བཙུན་མི་ལ་ལག་པ་འཆང་བྱས་ནས་ད་ཁྱེད་རང་མཐུ་སྦྱང་ག་འགྲོ་གི་ཡོད་རེད། ཁྱེད་རང་མཉམ་དུ་ཨ་ནི་མི་ཚང་ཕྱུག་པོའི་སྤུ་གུ་གང་ལ་གང་འཚམ་ཅིག་མཐུ་སྦྱང་ག་འགྲོ་གི་འདུག། མི་ཚང་ཕྱུག་པོའི་སྤུ་གུ་དེ་གིས་མཐུ་མ་ཤེས་ནས་ཚུར་ལོག་ཡོང་ན་ནང་ལ་དཀའ་ངལ་གས་ཡོད་མ་རེད། ཁྱོད་རང་ཕར་ཕྱིན་ནས་ང་ཚོའི་གནས་སྟངས་ང་ཚོའི་ནང་གི་གནས་སྟངས་དཀའ་ངལ་འདི་འདྲས་ཀྱིས་ཆགས་བསྡད་པའི་སྐབས་ལ་ཁྱེད་རང་ཕར་ཕྱིན་ནས་ད་དུང་ཐུགས་འདི་ཐུགས་ཐག་ཐོན་པ་ཅིག་མ་སྦྱང་བྱས་ནས་ཚུར་ལོག་ཡོང་ན་ཨ་མ་ལྕེབས་ནས་ཤི་བསྡད་འདུག་ཟེར་ལབ་རེད་ཨ་ལྕེབས་ཟེར་ན suicide ཟེར་བ་རེད་བོད་པས་འདུག་ཟེར་ལོག་ཡོང་ན་ཁྱེད་རང་མདུན་ལ་ང suicide བྱེད་ཀྱི་ཡིན། ཤེས་འདུག་བ་འདི་ངས་ཡང་སེ་བསྡད་ཡིན་ལབ་བསྡད་ཀྱི་ཡོད་ད་ང་ཚོ་ལོ་གཞོན་པ་ཚོ་ཡིན་ན་ཡང་ཁོ་སློབ་སྦྱོང་སྦྱང་ཡས་དུས་ཚོད་གཅིག་ལུང་པ་ཡོད་མཁན་གྱི་ད་རྒྱ་གར་ཡིན་ན་རེད་དེ་མིན་པའི་གི་ད་ཨ་མི་རི་ཀ་ད་ང་ཚོ་བོད་པ་སེར་སྐྱ་མང་པོ་ཞེ་པོ་ཅིག་ལ་ཡོད་རེད་བ་ལུང་པ་དེའི་གི་མིའི་གི་སློབ་སྦྱོང་སྦྱང་སྟངས་ལས་ཏོག་ཙམ་ཅིག་ལྷག་ཙམ་ཅིག་དཀའ་ལས་རྒྱབ་ནས་སྦྱང་དགོས་ཅིག་ཆགས་གི་ཡོད་རེད་འདྲ་འདྲའི་ནང་ནས་མ་འདྲ་ཙམ་ཅིག་བྱེད་དགོས་གི་ཡོད་རེད་སོ་སོ་ལུང་པ་མེད་མཁན་མི་རེད་བ། རེད་བ། འོ་དེ་འདྲ་ཡིན་དུས་ཙང་ཤེས་རིག་དེ་ང་ཚོས་ད་དོ་སྣང་ཤུགས་ཆེན་པོ་བྱེད་དེ་ད་གལ་ཆེ་ཤོས་འདི་རེད་འདུག་བ་བྱས་ཙང་མདོར་བསྡུས་ནས་ད་མང་པོ་བཤད་མི་དགོས་ཤིག་མདོར་བསྡུས་ན། ང་ཚོ་བོད་པའི་གནད་དོན་འདི་ད་བསྟན་སྲིད་ཟེར་གྱི་ཡོད་ན་ག་རེ་ཟེར་དགོས་ན་བོད་པའི་གནད་དོན་འདི་ཚགས་ཚུད་པར་ཡག་པོ་ཅིག་དགོས་ཀྱི་ཡོད་ན། གལ་ཆེ་ཤོས་དེ་ཆོས་དང་སྐད་ཡིག་རིག་གཞུང་གི་སྙིང་པོ་དེ་ཡག་པོ་ཅིག་ཤེས་པ་ཅིག་སྐད་དང་ཡི་གེ་དེ་མ་བརླག་པ་ཅིག་ཡག་པོ་ཅིག་ཉར། དེའི་སྒང་དེ་ལ། ད་ལྟ་སྐྱབས་བཅོལ་ལ་ཡོད་དེ་ངས་བོད་མི་ཉུང་ཤས་ཅིག་ལས་མ་གཏོགས་ཡོད་མ་རེད། དེའི་ནང་ཁུལ་ལ་འཆམ་མཐུན་ཡག་པོ་ཅིག་བྱེད། རེད། རེད་བ། ཨེ་ནི་དེའི་སྟེང་དུ་སྐྱབས་མགོན་རིན་པོ་ཆེ་གིས་གསུངས་པ་ནང་བཞིན་བོད་པའི་ཆོས་དང་རིག་གཞུང་གི་ངོ་བོ་སྟེང་ལ་ཡོད་ན་མེད་ན་འདི་ད་ཡ་རབས་བཟང་སྤྱོད་དེ་རེད། ཡ་རབས་བཟང་སྤྱོད་ཐོག་ནས་འཛམ་བུ་གླིང་གི་མིའི་གི་ཡིད་ཁུག་ཐུབ་པ་ཅིག་བཟོས་བྱས་སྡུག་སུ་བསྡད་ཐུབ་པ་བྱུང་ན། ངའི་སེམས་པ་ལ་དེ་ནས་ལོ་ཉིས་བརྒྱ་སུམ་བརྒྱ་ཕྱིན་ན་ཡང་རྒྱ་མིའི་གནས་སྟངས་ག་འདྲ་ཆགས་ཀྱི་ཡོད་མེད་ལ་མ་ལྟོས་པར་བོད་པ་ཞིག་གི་མ་རེད་ད། བོད་པ་བསྡད་བསྡད་གི་རེད་བོད་པའི་ངོ་བོ་སྲུང་སྐྱོབ་བྱས་ནས་བོད་པ་རྒྱབ་སྐྱོར་བྱེད་མཁན་མང་དུ་འགྲོ་གི་རེད་ཡག་པོ་ཅིག་བསྡད་བསྡད་གི་རེད། དེ་བྱུང་ན། ཨེ་ནི་ང་ཚོ་ཏན་ཏན་སོ་སོ་ལུང་པར་ལོག་ཡས་ཅིག་ཡོང་གི་རེད་བསམ་གི་ཡོད་རེད། ག་རེ་ཟེར་ན་རྒྱ་མི་ད་ལྟ་སྟོབས་ཤུགས་ཆེན་པོ་ཞེ་པོ་ཅིག་ཡིན་ཟེར་ལབ་ན་ཡང། ཁོ། ཁྲམ་དང་སྐྱག་རྫུན་བཤད་ནས་ད། འགྲོ་བསྡད་ཅོག་ཅིག་རེད་བ། རང་དབང་མེད་བ། ཨེ་འདི་ག་ཚོད་བར་དུ་གནས་ཀྱི་རེད་འདི་ཐུབ་ཀྱི་མ་རེད། ཁོ། མི་དམངས་ལ་གཉའ་གནོན་དང་བཤུ་གཞོག་དང་ཐུབ་ཚོད་དང་ཧམ་པ་བརྒྱབ་ནས་ག་ཚོད་བར་དུ་གནས་ཐུབ་ཀྱི་རེད། འདི་ཁོ་དུས་ཚོད་ངེས་ཅན་ཅིག་གི་ནང་ལ་མ་གཏོགས་ཀྱི་འདི་འགྲོ་ཐུབ་ཡས་ཡོད་མ་རེད་གང་ཞེ་ན་འདི་མིའི་རང་བཞིན་གྱི་ལྷན་སྐྱེས་ཀྱི་རང་དབང་གི་ཐོབ་ཐང་དང་ཞི་བདེ་གི་ཐོབ་ཐང་ལ་འགལ་འདུ་འགྲོ་བསྡད་ཀྱི་ཡོད་ཙང་ཉི་མ་གཅིག་ག་བ་ཡིན་ན་གཅིག་ནས་ངོ་ལོག་རྒྱབ་ཡོང་གི་རེད་ད་ང་འཛམ་བུ་གླིང་ནང་ལ་དཔེ་མཚོན་མང་པོ་འདུག་བ་འདི་འདྲ་བྱེད་དུས་འཛམ་བུ་གླིང་སྦོ་ལུག་ཡོང་གི་རེད་རྒྱ་མི་སྦོ་ལུག་ཡོང་གི་རེད་བྱས་ཙང་རྒྱ་མི་སྦོ་ལུག་ན་ཡང་དེའི་སྐབས་ལ་ང་རང་ཚོ་གི་ཧྲ་ཐག་ཐག་ཅིག་ཕྱི་ནང་གི་ཤེས་བྱ་འདང་ངེས་ཤེས་པ་ཅིག

སྐུ་བདེ་སྐྱིད་དང་འཆམ་མཐུན་ཟེར་མཁན་དེ་དགོས་ཀྱི་ཡོད་རེད་མ་གཏོགས་གི་དེ་མེད་ན་ང་དང་ཁྱོད་ཟེར་བྱས་རྒྱབ་བསྡད་ཡིན་ན་ལུང་པ་ག་བ་ཕྱིན་ན་སྐྱིད་པོ་རྩ་ནས་ཡོད་མ་རེད་ང་ཚོ་འདྲ་བྱེད་དུས་ད་དེ་འདྲས་གི་ཅིག་སྐྱིད་པོ་དང་ཞི་བདེ་དང་འཆམ་མཐུན་ཡོང་བའི་ཆེད་དུ་བོད་པའི་རིག་གཞུང་གི་གནད་འགག་དེ་ཏོག་ཙམ་ཅིག་ཧ་གོ་ན། ཨ་ནི་བོད་པ་ནང་ཕན་ཚུན་ཙམ་མ་ཡིན་པར་འཛམ་བུ་གླིང་སྤྱི་ལ་ཡང་ང་ཚོ་གི་ཅིག་སློབ་གསོ་རྒྱབ་ཐུབ་ཡས་གི་ད་བོད་པ་ལ་དེ་འདྲས་གི་ཆོས་དང་རིག་གཞུང་ཟབ་པོ་ཞེ་པོ་ཅིག་ཡོད་རེད་བ། དེ་འདྲས་ཡིན་དུས་དུས་ཚོད་ང་ཚོ་གི་ད་ག་རེ་ཟེར་དགོས་རེད་རྒྱུན་འཛིན་བྱེད་དུས་ཚོད། གལ་ཆེན་པོ་ཞིག་གོ་ཞེས་འདུག་དེ་འདྲ་བྱེད་ཐུབ་ན་ཨེ་ནི་མི་སྐྱབས་མགོན་རིན་པོ་ཆེའི་དགོངས་བཞེད་འགྲུབ་གི་ཡོད་རེད། ཨེ་ནི་ཟམ་གདོང་རིན་པོ་ཆེ་གི་དགོངས་བཞེད་འགྲུབ་གི་ཡོད་རེད། ད་དེ་འདྲས་མ་བྱུང་ན་ཨེ་ནི་ཁོང་རྣམ་པས་ཀི་དཔེ་ཞེ་པོ་ཅིག་བྱས་ཡོད་རེད་ཟེར་ང་ཚོ་ཞེ་པོ་ཅིག་ལབ་བསྡད་ཀི་འདུག་ཨ་རྟག་པ་རེ་བཞིན་དེ་ལབ་ན་ཡག་པོ་ད་རེད་བ། ཡག་པོ་རེད་དེ་ང་མཚམས་མཚམས་འདི། ཁྱད་མཚར་མཐོང་གི་འདུག་དེ། སྐྱབས་མགོན་རིན་པོ་ཆེ་ཅིག་གནང་ཡོད་རེད་ཅིག་བྱས་ཡོད་རེད་འདི་བྱས་ཡོད་རེད་ཨེ་ནི། འདི་ཡོངས་གྲགས་རེད་ཨེ་ནི་ཁྱོད་རང་ག་རེ་བྱེད་ཀི་ཡོད་དང་པོ། རེད། རེད་བ། སྐྱབས་མགོན་རིན་པོ་ཆེས་མཛད་པ་ཕྲིན་ལས་དེ་ཚོ་བསྔགས་བརྗོད་ཞེ་པོ་ཅིག་བྱས་སོ་སོ་གིས་དེ་ཚོ་ཅི་ག་སྟེ་ཞབས་འདེགས་འདྲ་བོ་ཅི་ག་མ་ཞུས་བྱས་བསྡད་ན་སྐྱབས་མགོན་རིན་པོ་ཆེན་གྱིས་བཀའ་གསལ་བོ་གནང་ཡོད་རེད་ད། ཁྱེད་རང་ཚོ་ཁ་ཤས་ཀྱིས་ང་ལ་དེ་འདྲ་ཟེར་གྱི་འདུག་ད་རྡ་རམ་ས་ལར་འགྲོ་ན། སྐྱབས་མགོན་རིན་པོ་ཆེ་གཅིག་པུ་འདུག་མ་གཏོགས་གཞན་དག་ད་སུས་ཁ་ཕྱོགས་ཡོད་པ་མི་འདུག་ལབ་ཀྱི་ཡོད་རེད། དེ་འདྲས་རྩ་ནས་མ་ལབ། ཁྱེད་རང་ཚོས་ང་སྤྱན་རས་གཟིགས་རེད་ཟེར་ལབ་པ་ཡིན་ན་ཡང་ང་དངོས་སུ་ཕྱག་སྟོང་སྤྱན་སྟོང་ནི་མེད། ག་ཚད་མི་འདུག་ཟེར་ན་ངེད་ཀྱི་མགོ་རེད་ཀྱི་ཁྲིད་དེའི་འོག་ལ་ལས་ཁུངས་འདི་ཚོ། ཨ་ནི་གཞིས་ཆགས་ཁག་ཡིན་ན་བཟོ་གྲྭ་བཙུགས་ས་དེ་བ་ཡིན་ན་སྒྲིག་འཛུགས་ཡོད་བ་བྱས་ནས་སྒྲིག་འཛུགས་དེ་ཚོ་གིས་འདུག་ཟེར་ནས་སྤེལ་ཏེ་ངེད་ཀྱིས་ད་བར་བརྩི་སྲུང་བྱས་ནས་ཁོང་ཚོ་ལས་ཀ་བྱས་ཡོང་ནས་ཚགས་ཚུད་པོ་ཡོང་གི་ཡོད་རེད་མ་གཏོགས་ཀྱི་ང་མི་གཅིག་གིས་ག་རེ་བྱས་ཡོད་རེད། གསུང་གི་འདུག་བ། འོ་དེ་འདྲ་བྱེད་དུས་ཁོ། ད་ལྟ་བར་དུ་སྐྱབས་མགོན་རིན་པོ་ཆེ་ཐུགས་རྗེ་བཀའ་དྲིན་ལ་ང་ཚོ་སྤྱི་བཏང་ཚགས་ཚུད་བཏང་ཆོག་རེད། ངས་དེང་སང་དེ་འུར་ཤོབ་འདྲ་བོ་བྱས་ནས་བཤད་བཤད་བསྡད་ཀྱི་ཡོད་དོ་དཔེར་ན་བོད་བོད་མི་གི་ད་དབུས་བོད་མིའི་སྒྲིག་འཛུགས་བཟོ་འདྲ་བོ་ཅིག་ཡིན་ན། ཧ་ལམ་དེའི་ནང་ལ་ལྐོག་ཟ་རུལ་སུངས་ཧ་ལམ་མེད་པ་འདྲ་བོ་རེད་བ། དེ་ཚོ་ཧང་སང་ཡས་རེད་བ། ཡིན་ཡོད་ཚང་མ་ལ་ལྐོག་ཟ་རུལ་སུངས་གང་བསྡད་འདུག་བ་འཛམ་བུ་གླིང་ལ། དེའི་དཀྱིལ་ལ་ང་ཚོ་བོད་པ་ལུང་པ་མེད་བསྡད་མཁན་ཅིག། དཔལ་འབྱོར་འདི་ཚོ་དཀའ་ངལ་ཡོད་བསྡད་མཁན་ཅིག་གིས་ལྐོག་ཟ་རུལ་སུངས་དེ་འདྲས་ཅིག་ཧ་ལམ་མེད་པ་བཟོ་འདྲ་བོ་ཅིག། ད་རེ་ཟུང་རེ་ཟུང་ཡོད་ཤེས་ཀྱི་རེད་ངས་ཤེས་ཀྱི་མེད་དེ་ད་ཧ་ལམ་མེད་པ་འདྲ་བོ་ཅིག་ཆགས་བསྡད་འདུག་ཚུལ་དེ་ཚོ་གཟིགས་ཀྱི་རེད་བ། དེ་ཚོ་སྐྱབས་མགོན་རིན་པོ་ཆེ་གི་ཐུགས་རྗེ་བཀའ་དྲིན་རེད་བ། ད་ཡིན་ན་ཡང་ང་ཚོ་ཚང་མས་ཀྱི་ངའི་བསམ་ཚུལ་ལ་ད་ང་གཅིག་བྱས་ན་ངའི་ཤེས་དེ་ནོར་ཡོད་ཀྱི་རེད་ངའི་བསམ་ཚུལ་ལ། ལྟས་ཟེར་ང་ཚོ་ཁ་ཐུག་ཁ་ཐུག་གི་ལས་ཀ་བྱས་དེ་ཚོ་བྱེད་མ་ཐུབ་པའི་སྐྱོན་ད་ཡོད་རེད་དེ་ཡིན་ན་དེ་ལྟས་ཟེར་དྲ་བ་འདུག་དེ་ཁོ་མ་བྱས་རང་བྱས་ཆགས་ཡོང་དུས་གཅིག་བྱས་ཡོང་གི་རེད་བ་ཉི་མ་རེ་རེར་ལས་ཀ་ལས་ཁུངས་སོ་སོས་ལས་ཀ་གཅིག་བྱེད་དགོས་རེད་བ། ཕུགས་རྒྱང་རིང་པོ་གི་འཆར་གཞི་བཏིང་ནས།

ཚང་མས་ཀྱི་བསམ་བློ་བཏང་ནས་ལས་གཞི་དེ་འདྲས་བརྩམ་ཡས་མེད་ན་བསམས་སོ། ད་ལས་གཞི་དེ་འདྲས་བརྩམས་པའི་ཐོག་ནས་གང་ལྟར། ཅིག་སློབ་དཔོན་པད་མའི་གསུང་ཅིག་ཡོད་རེད་རང་གིས་མ་འཇོན་སུ་ལ་རེ་ཡང་འདུག་ལ་ཡོག་གནའ་མིའི་སོམས་ཤིག་རྗེ་འབངས་རྣམས་ཟེར་ཆོག་རེད་ད་གང་ལྟར་བོད་པ་སོ་སོ་ཀྱིས་མ་འཇོན་ན། འོ་ད་གཅིག་གིས་རོགས་པ་བྱེད་ཀྱི་འདུག་གཉིས་ཀྱིས་རོགས་པ་བྱེད་ཀྱི་འདུག་ཟེར་ན་ཞེ་པོ་ཞེ་པོ་ཕན་ཡོད་མ་རེད་ད། དཀའ་ངལ་ཅིག་འཕྲད་པའི་སྐབས་ལ་སོ་སོའི་མི་གིས་མ་འཇོན་ན་ཁག་པོ་ཞེ་དྲག་རེད་དེ་འདྲས་ཡིན་དུས། ཅིག་གིས་ད་སོ་སོ་བོད་པ་རང་གིས་སོ་སོ་རྐང་པའི་སྒང་ལངས་ཏེ་ཧྲག་ཐག་ཐག་བྱེད་ཐུབ་མཁན་ཅིག་འཛམ་བུ་གླིང་སྡིངས་ཆ་སྒང་ལ་དཔེ་དེ་མགོ་ཡར་བཀྱགས་ནས་འགྲོ་ཐུབ་ཡས་ཅིག་རེད་བ། འོ་དེ་འདྲས་ཅིག་བཟོ་ཡས་ཀྱི་ད། ང་ཚོ་ལམ་ཁར་ཅིག། འགྲོ་དགོས་ཀྱི་འདུག་བསམ་གི་འདུག། བཀའ་བཞིན་བཀའ་བཞིན་སྒྲུབ་པའི་མཆོད་པས་རབ་མཉེས་ནས་ཟེར་བ། བཀའ་བཞིན་སྒྲུབ་པའི་མཆོད་པས་རབ་མཉེས་ནས་ཀུན་བཟང་སྤྱོད་མཆོག་རྒྱ་མཚོ་མཐར་ཕྱིན་ཤོག་གསུངས་པ་ནང་བཞིན་གོ་སྐྱབས་མགོན་རིན་པོ་ཆེ་ལ་ད་ཅིག། མཆོད་པ་ཕུལ་ཡས་ཡིན་ན་རེད་ཟམ་གདོང་རིན་པོ་ཆེན་གྱི་བཀའ་དྲིན་རྗེས་དྲན་བྱེད་ཡས་ཡིན་ན་རེད། གང་ཅི་བཀའ་གསུང་བ་ནང་བཞིན་ཅིག་སྒྲུབ་ན།

འོ་དེ་འདྲ་བྱུང་ན་ནི་ཁོང་རྣམ་པ་ཡང་ཅིག་སྐུ་ཚེ་ཡུན་རིང་དུ་བརྟན་ཡས་ཀྱི་ད་བརྟན་བཞུགས་དངོས་གནས་དུས་ཚོད་ཐོག་ནས་འགྲུབ་རུང་བ་ཐུགས་དགྱེས་ཡས་ཀྱི་ལས་ཀ་འདི་བྱས་པ་ཡིན་ན། ད་ཐུགས་དགྱེས་ཡས་ཀྱི་ལས་ཀ་འདི་མ་བྱས་ཕྱིན་ཨ་ནི། ཁོ་བརྟན་བཞུགས་མང་པོ་ཞིབ་ཅིག་ཕུལ་གྱི་བསྡད་ན། ཁོ། ད། གར་སོང་དེ་འདྲ་དེ་འདྲ་ཅིག་མེད་འགྲོ་བསམ་གྱི་འདུག་ངའི་སེམས་པ་ལ་རེད་བ། འོ་དེ་འདྲ་ཡིན་དུས་ད་སྤྱི་བཏང་མང་ཆེ་གི་ཅིག། ཀུན་སློང་གི་ད་ངས་མ་ཆོག་པ་ཡོད་མ་རེད་བསམ་གྱི་འདུག་ཚང་མ་ལ་དངོས་གནས་སྐྱབས་མགོན་རིན་པོ་ཆེ་འདི་ད། གཅིག་རང་རང་སོ་སོ་གི་རྩ་བའི་བླ་མ་སུ་དང་སུ་ཡིན་ན་དེ་ལ་དད་གུས་དང་བླངས་ཏན་ཏན་ཡོད་རེད་བསམ་གྱི་འདུག་ཡིན་ན་ག་རེ་འདང་གི་མི་འདུག་ཟེར་ན། ལག་ལེན་ཐོག་ནས་བྱེད་ཡས་དེ། ཆོས་ཡིན་ན་སོ་སོ་སྦྱངས་ནས་ཉམས་ལེན་བྱེད་ཡས་དེ། སྲིད་ཡིན་ན་རེད་དཔལ་འབྱོར་ཡིན་ན་རེད་དེ་ཚོ་ལས་ཀ་བྱས་ནས། ཡར་གཟེངས་སུ་ཐོན་པའི་གྲུབ་འབྲས་ཡོད་པ་ཅིག་བཟོ་ཡས་ད་དེ་འདྲའི་སྒང་ལ་ཤུགས། རྒྱབ་ཐུབ་ན། ཨ་ནི་ང་ཚོ་གཅིག་མ་འོངས་པའི་བསྟན་སྲིད་ཚགས་ཚུད་པོ་གི། ཚགས་ཚུད་པོ་ཆགས་ཡས་གི་ད། ཞབས་འདེགས་ལ་འགྲོ་གི་མེད་ན་བསམ་པ་ཅིག། དེ་འདྲས་ཅིག་ཞུ་ཡས་ཡིན།